གསུམ་པ། ངག་རྒྱུན་ཕ་གཏམ་བུ་འཇགས། བཅུ་དྲུག། ཐང་སྟོང་རྒྱལ་པོ་དང་ཉེ་གནས་ཀྱི་གཏམ་རྒྱུད། གཙང་སྟོད་གཅུང་རི་བོ་ཆེ་དགོན་པའི་རྩེ་ཆེན་ལྷ་ཁང་གི་གྲྭ་པ་ཚོ། ཆུ་ལེན་ས་སྟབས་བདེ་པོ་མེད་ཀྱིས། ཉིན་ལྟར་དགོན་གཤམ་གྱི་ཡར་ཀླུང་གཙང་པོ་ནས་ལེན་པར་འགྲོ་དགོས་པ་རེད། ཐང་སྟོང་རྒྱལ་པོའི་ཐུགས་ལ། གྲྭ་པ་ཚོ་ཉིན་ལྟར་དེ་ལྟ་བུའི་དཀའ་ངལ་སྤྱད་དགོས་པ་སྙིང་རེ་རྗེ་དགོངས་ནས། རྩེ་ཆེན་ལྷ་ཁང་གི་རྡོ་གཅལ་ཕྱི་མའི་ཨར་ཀ་བཏིངས་པའི་སྒོའི་ནང། ཆུ་མིག་ཅིག་སྐྱེས་པ་བྱ་རྒྱུའི་དགོངས་པ་བཞེས། ཉིན་གཅིག་ཐང་སྟོང་རྒྱལ་པོས་ཉེ་གནས་བོས་ཏེ་ཁོ་ལ། གཡུ་བལ་སོ་སྦར་མོ་གང་གནང་སྟེ་ཁྱོད་ཀྱིས་འདི་རྡོ་གཅལ་ཕྱི་མའི་ཨར་ཀའི་འོག་སྦས་དགོས་ཞེས་བཀའ་མངགས་གནང། ཉེ་གནས་ནི་ནོར་ལ་རྐམ་ཆགས་ཆེ་བ་ཞིག་ཡིན་པས། གཡུ་བལ་སོ་སྦར་མོ་གང་དེ་འཁྱེར་ནས་རྡོ་གཅལ་ཕྱི་མར་སླེབས་མཚམས། དེ་རང་གི་ཨམ་ཕྲག་ནང་དུ་བཅུག་སྟེ། ཐང་སྟོང་རྒྱལ་པོའི་སྐུ་མདུན་ལ་ཕྱིན་ནས། བླ་མ་མཁྱེན། ཁྱེད་ཀྱིས་བཀའ་མངགས་གནང་བ་ལྟར། གཡུ་ཨར་ཀའི་འོག་ཏུ་སྦས་ཡོད་ཅེས་རྫུན་བཤད། ཐང་སྟོང་རྒྱལ་པོས་ཉེ་གནས་ཀྱིས་གཡུ་དེ་སྦས་མེད་པ་མཁྱེན་ཏེ་ན་རེ། ཡག་པོ་བྱུང། ད་ཁྱོད་ཀྱིས་ཕྱུ་པའི་སྐེ་རགས་ཁྲོལ་དང། གསུངས་པས། ཉེ་གནས་ངོ་མདོག་དམར་པོར་གྱུར་ནས་སྐེ་རགས་མ་འགྲོལ་རང་འགྲོལ་བྱུང། སྐེ་རགས་བཀྲོལ་མ་ཐག་ཉེ་གནས་ཀྱི་ཨམ་ཕྲག་ནང་གི་གཡུ་བལ་སོ་སྦར་མོ་གང་པོ་དེ། སྦལ་པ་གསོན་པོ་གཅིག་ལ་གྱུར་ནས་ས་སྟེང་དུ་ལྷུང་ངོ། ཉེ་གནས་ངོ་ཚ་ཁ་སྐྱེངས་དང། འགྱོད་པའི་མིག་ཆུ་དབང་མེད་དུ་ཤོར་ཡང་རྟེན་འབྲེལ་འཕྱུགས་པའི་རྐྱེན་གྱིས་ཆུ་མིག་བསྐྱིལ་བའི་གོ་སྐབས་མ་བྱུང། གལ་ཏེ། སྐབས་དེར་ཉེ་གནས་ཀྱིས་ཐང་སྟོང་རྒྱལ་པོའི་དགོངས་པ་ལྟར། གཡུ་དེ་དག་ཨར་ཀའི་འོག་ཏུ་སྦས་ན་ཆུ་མིག་ཅིག་གྲུབ་ཐུབ། ཅེས་དམངས་ཁྲོད་དུ་ཤོད་སྲོལ་ཡོད།